ཨ་རིའི་རླུང་འཕྲིན་ཁང་གི་བགྲོ་གླེང་མདུན་ལྕོག་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ། དེ་རིང་གི་ལས་རིམ་གོ་སྒྲིག་ཞུ་མཁན་ང་བསྟན་འཛིན་ནོར་བཟང་ཡིན། དེང་སང་ཏོག་དབྱིབས་ནད་དུག་ཆེད་དུ་སྨན་ཁབ་མང་དག་ཅིག་ཐོན་དང་ཐོན་བཞིན་པའི་དུས་མཚམས་འདི་ལ་ཡ། མང་ཚོགས་ནང་ལ་ཡ། ཏོག་དབྱིབས་ནད་དུག་གི་སྨན་ཁབ་དེ་བརྒྱབ་དགོས་ཡོད་མེད་ཐོག་ལ་ཡ། རྣམ་རྟོག་དང་ཞེད་སྣང་རེད་དེ་བཞིན་གྱི་དྲི་བ་མང་དག་ཅིག་སླེབས་བཞིན་པ་རེད་བཞག། ཐེངས་འདིའི་ལས་རིམ་ནང་ལི་ཡཱ་བོད་མིའི་སྒྲིག་འཛུགས་ཏོག་དབྱིབས་ནད་དུག་ཛ་དྲག་ལས་དོན་ཚོགས་ཆུང་གི་ཚོགས་མི་དབུས་བདེ་ལེགས་སྨན་ཁང་གི་སྨན་པ་བསྟན་འཛིན་བརྩོན་འགྲུས་ལགས་དང་ལྷན་དུ། ནད་ཡམས་ཀྱི་ཛ་དྲག་འདིའི་ཁྲོད་ལི་ཡཱ་སྨན་ཁབ་ཀྱི་གདམ་ཁའི་ཐོག་ལ་ཡ་བཀའ་འདྲི་ཞུ་བ་ཡིན། སྨན་པ་བསྟན་འཛིན་བརྩོན་འགྲུས་ལགས་ང་ཚོར་དུས་ཚོད་གནང་བ་ཐུགས་རྗེ་ཆེ་ཞུ་ཡ་དང། ཨ་ནི། ད་ཞིབ་ཕྲ་དྲི་བ་དེ་བཀའ་འདྲི་མ་ཞུས་གོང་ལི་ཡཱ་དང་ཐོག་ཨ་ནི་ཨམ་ཅི་ལགས་རང་ཉིད་ཨ་ནི་སྨན་ཁབ་བརྒྱབ་ཚར་བ་ཡིན་ན། ཨ་ནི་བརྒྱབ་ཡོད་པ་ཡིན་ན་ད་རྒྱ་གར་ནང་ལ་ཡིན་པ་ཡིན་ན Covaxin དང Covishield ལ་ནི་ད་ཆོག་མཆན་ཐོབ་པ་གཉིས་ནང་ལོགས་ནས་གང་གི་བརྒྱབ་གནང་ཡིན་ན་ཨམ་ཅི་ལགས། ཨོ་བཀྲ་ཤིས་བདེ་ལེགས་ནོར་བཟང་ལགས། ད་འདི་རིགས་ད་ལྟ་ཏོག་དབྱིབས་གཉན་རིམས་བཅུ་དགུའི་གི་སྔོན་འགོག་ཁབ་དེ་ང་ཚོ་བརྒྱབ་ཚར་བ་རེད་ད་ཐེངས་འདི་ཁབ་གཉིས་པ་དེ་བརྒྱབ་རྗེས་ཁ་སང་གཉིས་པའི་ཚེས་སྤྱི་ཟླ་གཉིས་པའི་ཚེས་བཅུ་བདུན་ལ་ཡ་ཁབ་གཉིས་པ་དེ་བརྒྱབ་ཡ་བྱུང་ང་ཚོ་ད་ལྟ་འདི་ཁབ་རག་ཡ་དེ་ཧི་མཱ་ཅལ་ཨི་ཡི་ཡོན་ཡ་ད་ལྟ་འདི་ཀོ་བི་ཤིལ་གི་དེ་རེད་བཞག་སྔོན་འགོག་དེ། ལགས་ལགས་སོ། ཨཱ་ནི། ང་ཚོས་ཨམ་ཅི་ལགས་གོ་ཡ་ལ་ཡ་ད་འདི་ག་རེ་ཞུ་དགོས་རེད་འཕྲོད་མ་འཕྲོད་ཞུ་དགོས་རེད་པ་འདི་འདྲས་ཅིག་གི་ཡང། མང་ཚོགས་ནང་ལོགས་ནས་རིགས་གཅིག་ལ་ཡང་ཅིག། མ་འཕྲོད་པ་ཞུ་དགོས་རེད་པ་འདི་འདྲས་ཅིག་གི་རྟགས་མཚན་འདི་འདྲས་ཡོང་གི་ཡོད་ས་རེད་ཨཱ་ནི་ཨམ་ཅི་ལགས་ལ་ཡ་འདི་འདྲས་བྱུང་ཡོད་ན། ཨཱ་ད་ད་ལྟ་འདི་རེད་ཡིན་རྒྱུ་མ་འཕྲོད་པ་འདི་འདྲས་རང་ད་ཅིག་ག་རེ་མི་འདུག་ད་ཅིག Allergy ཞུ་དགོས་རེད་ད་ད Adverse Effect ཞུ་དགོས་རེད་པ་ཁ་ཤས་ལ་ད་ལྟ་ན་ཚ་འདི་གི་ད།

བློ་ལ་ང་འདྲ་བོ་ཆ་བཞག་ན་གཅིག་གི་གྲང་ཤུར་རྒྱབ་ཡ་འདྲ་བོ་ཅིག་དེ་འདྲའི་ཅིག་ཁྱུག་ཙམ་ཅིག་དགོང་དག་ཅིག་དེ་འདྲ་གྲང་ཤུར་རྒྱབ་ཡ་འདྲ་བོ་ཅིག་བྱུང་སོང་ངའི་ལས་རོགས་གཉིས་ཙམ་ཅིག་ལ་ཙག་ཙམ་ཚ་བ་འབར་ཡ་འདྲ་བོ་ཅིག་མ་ཤེས་ཉི་མ་གཅིག་ཙམ་མ་ཤེས་གཞན་པ་གང་ཡང་མི་འདུག་གཉིས་པ་གཉིས་པ་གསུམ་པ་ནས་ཁོ་ཚོ་ནམ་རྒྱུན་ནང་བཞིན་རང་འཇགས་རེད་ཤག། ལགས་ལགས་སོ། ད་ལྟ་ཨམ་ཅི་ལགས་གོང་དུ། ད་ཅིག་གི། གྲང་ཤུར་རྒྱབ་ཡ་དང་ལ་སོགས་པ་གི་དེ་འདྲའི་ཅིག་གི་ནད་རྟགས་དེ་འདྲ་ཐོན་གསུངས་པ་རེད་ཨ་ནི་སྐབས་དེ་དུས་སྒང་ལ་ཨམ་ཅི་ལགས་ག་རེ་གནང་ཡིན་པ་ཨ་ནི་ཡང་ཅིག་རྒྱ་གར་གཞུང་གི་ངོས་ནས་ད་འཕྲོད་བསྟེན་གྱི་ལམ་སྟོན་ག་རེ་གནང་ཡོད་རེད་ལ། རང་དང་གྲང་ཤུར་རྒྱབ་པ་དེ་དམིགས་བསལ་བྱེད་བྱེད་དགོས་ཡ་ཟེར་གང་ཡང་མི་འདུག་ཁོ་དུག་ལོག་ཅིག་དྲོ་པོ་ཅིག་གྱོན་བྱས་ན་དེ་ག་རང་གིས་འགྲིག་འགྲོ་གི་འདུག་ཨ། ད་ཚ་བ་འབར་དེ་འདྲས་བྱས་པ་ན་ཁོ་རང་ཚོ་རྒྱ་གར་གཞུང་གི་ལམ་སྟོན་ནང་ལོགས་ལ་དེ་འདྲས་ཅིག་ཚ་བའི་སྨན་ད་ད Paracetamol ཟེར་ཡས་ཞོར་བ་དེ་ཚོ་ཟ་ཟེར་བྱས་བྱས་དེ་འདྲས་ལམ་སྟོན་གནང་དེ་འདྲས་ཅིག་ཕེབས་ཤག་ཨ་ནི་སྤྱིར་བཏང་གི་ཅིག་ཟུར་ཕོག་རང་ད་ཅིག་མ་དེ་ན་ཁབ་འདི་འདྲ་སྔོན་འགོག་འདི་བརྒྱབ་པ་ཡིན་ན་འདི་འདྲས་འདི་འདྲས་ཅིག་ཡོང་སྲིད་པ་རེད་ཞེས་ཞེས་འདི་འདྲས་ཅིག་ད་ནད་རྟགས་འདི་ཚོ་ཡོང་ཁྱུག་ཙམ་རིང་ག་ལ་འདི་འདྲས་ཡོང་སྲིད་པ་རེད་འདི་འཕྲལ་སེལ་རེད་ཞེས་ཞེས་སེམས་ཁྲལ་བྱེད་དགོས་ཡ་ཡོད་མ་རེད་ཞེས་ཞེས་འདི་འདྲས་ལམ་སྟོན་འདི་སྔོན་ནས་ཅིག་འདི་འདྲས་ཡོད་ཙང་ང་ཚོ་གས་ད་འདི་ཚོ་ནད་རྟགས་ཅིག་ནད་རྟགས་ཟེར་བ་ད་འདི་ཚོ་རྟགས་མཚན་འདི་ཚོ་ཐོན་ཡོང་དུས་འདི་འདྲས་ཅིག་དངངས་འཚབ་འདི་འདྲས་དམིགས་བསལ་བྱེད་མཁན་མ་བྱུང་ག་རེ་ཟེར་ན་ཁོ་རང་ཚོས་སྔོན་ནས་ལམ་སྟོན་གནང་ཡོད་པ་རེད་འདུག་ཨ། ལགས་ལགས་སོ། བྱས་ད་ནི་ཨེམ་ཆི་ལགས་ད་ད་ལྟ། ཁབ་འདི་རྒྱབ་ཆོག་པ་དང་མ་ཆོག་པ་ཡང་ཅིག་གམ་འདི་ལ་ཡང་ཅིག་ད་ལྟ་ལམ་སྟོན་གནང་གསུངས་ཡོང་དུས་ག་ལ། ཁབ་འདི་རྒྱབ་རུང་པ་དང་ཆོག་པ་དེ་ཡང་ཅིག་དབྱེ་མཚམས་འདྲ་ཅིག་ཕྱེ་གནང་གི་འདུག་ཨེམ་ཆི་ལགས་འདི་ག་འདྲས་གཞུང་གི་ངོས་ནས་འདི་ག་ལ་ཡང་ལམ་སྟོན་ག་འདྲས་ཕེབས་ཡོད་རེད་ལགས། ལགས། ད་ད་ལྟའི་འདི་ལ་ཡང་རྒྱ་གར་གཞུང་གི་ལམ་སྟོན་དེའི་ནང་ལོགས་ལ་ཡང་ཁབ་འདི། ད་ལྟའི་ཆར་ལ་ཡ་འདི་དགུང་ལོ་དྲུག་ཅུ་ཡན་དང་བྱས། ད་ག་ནང་བཞིན་དགུང་ལོ་བཞི་བཅུ་ཞེ་ལྔ་ནས་དྲུག་ཅུ་བར་རག་བྱས་དེའི་མཉམ་དུ་ལ་ཡ་ད་ན་ཚའི་རིགས་སྙིང་ཉམས་པ་དང་དེ་འདྲའི་ཅིག་ཕྱིན་པ་དང་དེ་འདྲའི་བརྗེ་ལེན་བྱས་པ་དང་ད་ག་ནང་བཞིན་གྲིབ་སྐྱོན་ན་ཚ་ན་བྱས་དེ་ནས་ཡང་མཉམ་དུ་ལ་ཡ་གཅིན་མངར་དང་ཁྲག་ཤེད་ན་ཚ་ཡོད་པ་དེ་ཡང་སྙིང་གི་ན་ཚ་དེ་འདྲའི་བྱས་བྱས་འདས་པའི་ལོ་གཅིག་གཉིས་ནང་སྨན་ཁང་ལ་ལྷག་པ་ཅིག་སྨན་ཁང་ཉལ་དགོས་ཡ་དེ་འདྲའི་བྱུང་བ་དེ་ཚོ་གནས་སྟངས་དེ་འདྲའི་ཁ་ཤས་བྱས་ད་ཁོང་ཚོའི་ལམ་སྟོན་ནང་ལོགས་ལ་ཡ་རིགས་ཁོ་རང་གི་དབྱེ་བ་བྱས་བྱས་ཉི་ཤུ་ཞིག་འདུག་དེ་ཚོའི་ནང་ལ་གང་རུང་གཅིག་ཡོད་ན་ཡ་དེ་དེ་ཨ་ནི། ལོ་གལ་སྲིད་ལོ་བཞི་བཅུ་ཞེ་ལྔ་དང་དྲུག་ཅུ་བར་རག་ལ་བྱས། ཨ་ནི་ད་ཁོ་རང་ཚོ་གི་ཐོ་གྲས་སྐྱོར་ནང་ལོགས་ཀྱི་ད། དབྱེ་བ་ཉི་ཤུ་དེའི་ནང་ལོགས་ནས་གཅིག་ཡོད་ན་ཡ་གལ་ཏེ་ཁབ་བརྒྱབ་ཆོག་པ་ཅིག་རེད་བཞག་ད་ཁབ་བརྒྱབ་ཆོག་པ་དེ་མང་པོ་ཞེ་པོ་འདུག་དེ་ཞིབ་ཕྲ་ཞུས་ཟེར་ན་གོ། མང་པོ་འགོར་ཡ་རེད་བཞག་ད་ཁབ་བརྒྱབ་མ་ཆོག་པ་དེ་ད་དེ་རེད་བཞག་དང་པོ་དེ། ལོ་བཅོ་བརྒྱད་མ་འདས་པ་ལ་ད་ལྟའི་ཆར་ཁབ་རྒྱག་གི་མི་འདུག་སྔོན་འགོག་ཁབ་ད་ལྟའི་ཆར་རྒྱག་གི་མི་འདུག་གཉིས་པ་དེ་ལ་ཡར་སྦྲུམ་མ་སྤུ་གུ་སྐྱེ་ཡ་ཡོད་པ་ཚོ་ལ་ཡར་ཁབ་དེ་རྒྱག་གི་མི་འདུག་ད་ག་ནང་བཞིན་ཨ་ནི་ཨ་མ་སྤུ་གུ་ལ་འོ་མ་སྤྲད་བཞིན་པ་ཡིན་ན་ད་ལྟའི་དུས་ཚོད་ལ་ཡར་ད་ལྟའི་ཆར་ལ་ཡར་རྒྱག་གི་མི་འདུག་ཨ་ནི་ད་འདི་ནས་ཐ་མ་དེ་ལ་ད་འདི་ཆགས་འདུག་འདུག་ག་རེ་ཟེར་དགོས་རེད Allergy ཟེར་གི་ར་མ་འཕྲོད་མཁན་དེ་ད་འདི་ད་ལྟ Allergy དེ་སྤྱིར་བཏང་གི་ནམ་རྒྱུན་གྱི་གཅིག་དབུགས་བསགས་ཀྱི་དང་དེ་འདྲས་ཀྱི Allergy དེ་འདྲས་ཡོང་གོ་རེད Dust Allergy དང་གཅིག Nut Allergy དེ་འདྲས་ཡོང་གོ་རེད་སྟར་ཀ་དེ་འདྲས་ཟས་པ་ཡིན་ན་གཅིག་གཅིག་གཅིག་འབུར་ཏོག་ཙི་ཙི་དེ་འདྲས་ཐོན་ཡ་དེ་འདྲས་དང་དེ་འདྲས་གཅིག་དེ་འདྲས་ཀྱི Allergy དེ་འདྲས་དམིགས་བསལ་གྱི་རེད་ད་ལྟ་དེ་ལ་རྐང་འདི་འདི་རེད་ཤག་ཁབ་འདི་ལ་ཡ་ད་སྔོན་འགོག་ཁོ་རང་རང་གི་ཁབ་འདི་ལ་ཡ་ཁབ་ཀྱི་ད་གྲུབ་ཆ་ཟེར་གོ་རེད་གྲུབ་ཆ་སྦྱོར་བ་གྲུབ་ཆ་དེ་ཚོ་ནང་ལོགས་ཀྱི་དེ་འདྲས་ཀྱི་རིགས་དེ་ཚོ་ལ་ཡ Allergy ཡོད་ན་ནི་གཅིག་དབུགས་གཏོང་ཡ་དཀའ་ལས་དེ་འདྲས་ཡོང་སྲིད་པ་ཡོད་ཙང།
དེ་གིས་མ་རྒྱབ་རོགས་བྱེད་ཟེར་དེ་འདྲའི་ལམ་སྟོན་ཞིག་ཕེབས་ཤག། ལགས་ལགས་སོ། སྨན་པ་བསྟན་འཛིན་བརྩོན་འགྲུས་ལགས་ངས་ད་ལྟ་ད་སྨན་རང་དང་འབྲེལ་བའི་ག་ལ་ད་རྣམ་པ་ཚོ་སྨན་པ་ཡིན་དུས་ག་ལ་ཡ། ད་ད་ད་རྒྱབ་མ་ཆོག་པ་ཁོང་ཚོ་ལ་དཔེ་ན། བུ་བུད་མེད་སྦྲུམ་མ་ཡིན་མཁན་དང་ལོ་བཅོ་བརྒྱད་མ་འདས་པ་དང་ཨ་ནི་ཅིག་གི་སྤུ་གུ་ལ་ཡ་ད་ད་འོ་མ་སྤྲད་བཞིན་པ་ཁོང་ཚོ་ལ་ཡ་ད་ཅིག་ད་ད་ཁྱད་པར་ཅིག་ག་རེ་ཡོང་གི་འདུག་ཨ་ལ་དེ་ཚོ་ལ་ཡ་སྤྲད་ཆོག་གོ་མ་རེད་གསུང་ཡ་དེའི། སྨན་གྱི་ཐོག་ནས་འགྲེལ་བཤད་ག་རེ་གནང་གོ་རེད་ལགས། ཨོ་ད་ད་ལྟའི་ཆར་འདི་རེད་ག་རེ་ཟེར་ན་ན་ཚ་དེ་གསར་པ་སོང་ཙང་ད་ལྟའི་ཆར་ཡ་སྔོན་འགོག་ཁབ་དེ་བཟོ་དུས་ཉམས་ཞིབ་མང་བྱས་ཏེ་ད་ཅིག་སྤྱིར་བཏང་གི་མི་འབོར་ནང་ལོགས་ལ་ཡ་ཉམས་ཞིབ་བྱས་ཡོང་དུས་ཅིག་སྦྲུམ་མ་ཚོ་རེད་སྤུ་གུ་ཆུང་ཆུང་དང་འདི་ད་ལྟའི་དེ་ཅིག་ཉམས་ཞིབ་རྒྱ་ཆེན་པོ་ཞིག་སྤུ་གུ་སྒང་ལ་བྱས་མ་ཐུབ་ཙང་དེའི་ཕྱིར་གཏན་འཇགས་རང་བྱས་འདུག་ད་ལྟའི་ཆར་ཡ་ཉམས་ཞིབ་ག་བ་ལ་བྱས་ཡོད་ན་ད་དེ་དེ་མི་རྒན་པ་ལ་བྱས་ཡོད་དེ་རྒན་པ་ལ་ད་ལྟ་སྤྲད་ན་འགྲིག་གི་འདུག་ཟེར་དེ་བྱས་རྒྱུ་མཚན་དེ་རེད། ཡིན་པ་ཡིན་ནའི་ཀྱི་ད་ད་ལྟ་ཉེ་ཆར་ཕྱི་ཟླ་དང་པོའི་ཟླ་མཇུག་དོ་བ་ནས་ནི་ཕྲུ་གུ་ཆུང་ཆུང་ནང་ལོགས་ལ་ཡ་ད་དེ་ཁོ་རང་ཚོ་མི་རྒན་པ་རྣམས་ལ་ད་ལྟ་དེ་སྔོན་འགོག་ཁབ་དེ་བརྒྱབ་བྱས་དེ་ཀྱི་ཁེ་ཕན་གང་འདྲ་འདུག་དེ་ལ་གཞི་བཞག་བྱས་ནི་ཕྲུ་གུ་ཆུང་ཆུང་ནང་ལོགས་ལ་ད་ལྟ་དེ་སྔོན་འགོག་ཁབ་ཅིག་བརྒྱབ་བྱས་ད་དེ་སྒང་ལ་ཉམས་ཞིབ་འདི་འགྲོ་དང་འགྲོ་བཞིན་པ་རེད་ཤག་ཨ་འདི་ནས་ད་ཅིག་ཉམས་ཞིབ་བཟང་པོ་བྱུང་ན་འདི་ནས་ག་ལེ་ག་ལེ་ད་ལྟ་ཅིག་ཨ་མ་ཕྲུ་གུ་འོ་མ་སྤྲད་བཞིན་པ་དང་དེ་ཚོ་ལ་རིམ་པས་བྱས་བྱས་ཁོང་ཚོས་ད་ལྟ་འགྲོ་ཡ་འཆར་གཞི་ཡོད་ས་རེད་དམ་ཚེ་རིང་བ་དུས
ལགས་ལགས་སོ། ཨེམ་ཆི་ལགས་ད་ལྟ་སྤྱི་བཏང་རྒྱ་གར་ནང་ལོགས་ཡིན་ན་ད་ཆ་བཞག་པ་ཡིན་ན་ཀོ་བེག་སིན་དང་ཀོ་བི་ཤིལ་ཨ་ནི་སྨན་ཁབ་མ་འདྲ་བ་གཉིས་ཡོང་བསྡད་ཀྱི་འདུག་འདི་གཉིས་ལ་ཡང་ཁྱད་པར་ག་རེ་ཆགས་ཀྱི་ཡོད་རེད་ཨེམ་ཆི་ལགས། ལའང་ད་དེའི་ཁྱད་པར་དམིགས་བསལ་ཞིག་བཟོ་མཁན་ཡོད་མ་གཏོགས་ཁོ་རང་གཉིས་ཀྱི་ཅིག་དེ་སྔོན་འགོག་ཁབ་དེ་ཏོག་དབྱིབས་སྔོན་འགོག་ཁབ་དེ་གཅིག་པ་བཟོ་འདྲ་རེད། ཡིན་པ་ཡིན་ནའི་ད་ད་ལྟ་དེའི་བཟོ་གྲྭ་དེ་ཅིག་བཟོ་མཁན་འབྱོར་བ་འདི་དེ་ཏོག་ཙམ་ལོགས་ལོགས་པ་ཆགས་ཀྱི་ཡོད་རེད། ད་ལྟ་དེའི་ཀོ་བི་ཤིལ་དེ་ནང་ལོགས་གི་གྲུབ་ཆ་དེ་ཨོག་སོར་ཨེ་སི་ཛི་ནི་ཀ་གི་བེག་སིན་དེ་བྱས་ཨ་ནི་ད་ཅིག་བཟོ་སྐྲུན་བྱེད་ཡ་དེ་ད་ལྟ་སི་རམ་ཨིན་སི་ཅུ་ཏི་ཨོབ་ཨིན་དི་ཡ་གི་པུ་ནེ་ནས་ད་ལྟ་ཁོང་ཚོ་བཟོས་ཀྱི་འདུག་ཨ་ཀོ་བེག་སིན་དེ་ལ་ཆ་བཞག་ན་ད་རྒྱ་གར་རང་གི་དེ་ད། Bharat Biotech ཁོང་ཚོ་གིས་དེ་བཟོས་བཞག་པ་ཅིག་རེད་ཤག་ལགས་ལགས་སོ། ལའང་དེ་མ་གཞི་ད་ད་ལྟའི་ཆར་ལ་ཁབ་ཁོ་རང་རང་གིས་ད་དམིགས་བསལ་ཁོ་རང་ཚོ་ནུས་པ་དེ་ཚོ་ད་ད་བཏོན་ཡོང་དུས་ཉམས་ཞིབ་ནང་ལོགས་ལ་ཡ་གཉིས་ཀ་གི་ནུས་པ་ཡག་པོ་ཞིག་ཐོན་གི་ཡོད་པ་དེ་འདྲས་ཞིག་འདུག་ལའང། ལགས་ལགས་སོ། ཨེམ་ཆི་ལགས་ད་ལྟ་གོང་དུ་ད་རྒྱ་གར་ནང་གི་སྨན་ཁབ་གཉིས་རེད་དེ་བཞིན་གི་ད་ང་ཚོ་ཡང་ཅིག་ཕྱི་ལོགས་ལ་ཡ་བསམ་བློ་བཏང་པ་ཡིན་ན་ཨ་རི་འདྲ་བོ་གི་ཆ་བཞག་པ་ཡིན་ན་ཨ་ནི་ཡང Pfizer ཨ་ནི་ཡང་ཅིག་ཁོ་རང་ཚོ་སྨན་ཁབ་ཡང་ཁོ་རང་ཚོ་དེ་འདྲའི་ཅིག་ཐོན་གྱི་འདུག་ད་ཡང་རྒྱལ་ཁབ་མ་འདྲ་མི་འདྲ་མང་པོ་ནང་ལ་ཡང་སྨན་ཁབ་མ་འདྲ་མ་འདྲ་ཐོན་གྱི་འདུག་ཨེམ་ཆི་ལགས་ད་ལྟ་ངས་བཀའ་འདྲི་ཞུས་མཚམས་དེ་ལ་ཡང་དེ་རིང་བར་ལ་ཡང་ད་སྨན་ཁབ་དང་འབྲེལ་བའི་གི། ཨ་ནི་ཤེས་བྱ་གསར་བ་གསར་བ་རེད་གྲུབ་འབྲས་གསར་བ་གསར་བ་རེད་ཉམས་ཞིབ་གསར་བ་གསར་བ་གི་གྲུབ་དོན་མང་པོ་ཅིག་ཐོན་ཡོད་གི་རེད་དྲན་གི་འདུག་ཨེམ་ཆི་ལགས་དེ་རིང་བར་ལ་ཡང་ཐུགས་ད་ཐུགས་ཞིབ་ཏན་ཏན་གནང་ཡོད་གི་རེད་དེ་རིང་བར་ལ་ཡང་ད་ཅིག་གི་རྒྱལ་སྤྱིའི་ཁྱོན་ཡོངས་རེད་རྒྱ་གར་ནང་གི་སྨན་ཁབ་དེ་ཚོ་ལ་ཡང་ཨ་ནི་ཅིག་གི་སྨན་གི་ཆ་ནས་གྲུབ་འབྲས་ག་འདྲས་ཐོན་གི་ཡོད་པ་གཟིགས་ཚུལ་བྱུང་སོང་ལགས། ལའང་ད་ད་ལྟའི་ཆར་ལ་སྤྱི་བཏང་གི་ད་སྔོན་འགོག་ཁབ་དེ་ཚོ་ཚང་མ་གི་ད་ཅིག་ད་ལྟའི་ཆར་ལ་ཏོག་དབྱིབས་གཉན་རིམས་བཅུ་དགུ་གི་ན་ཚ་དེ་ཁོ་རང་རང་ལ་ད་ཐབས་ཤེས་ག་སོ་ན་ཚ་འགོག་ཐབས་བྱས་གི་ཐབས་ཤེས་བཟང་བ་དེ་སྔོན་འགོག་ཁབ་དེ་རང་ཆགས་བསྡད་ཤག་ད་ད་ད་ཕྱི་རྒྱལ་ཁབ་ཨ་རི་དང་ཁེ་ན་ཌ་དང་ཡུ་རོབ་དེ་ཚོ་ལུང་པ་ཁ་ཤས་ནང་ལོགས་ད་ད Pfizer Biontech གི Vaccine ད་ད་ཆེས་མཐའ་མཚམས་ཀྱི Moderna Vaccine འདི་ཚོ་གཅིག་བརྒྱབ་ཡོང་དུས་བརྒྱ་ཆ་དགུ་བཅུ་གོ་བཞི་གོ་ལྔ་ཙམ་གཅིག་ཁོལ་གྱི་ན་ཚ་འགོག་ཐབས་བྱེད་ཀྱི་ནུས་པ་ལྟ་བུ་ཞིག་དེ་འདྲ་ཤིག་ཐོན་ཡོང་གི་འདུག་རྒྱ་གར་ནང་ལོགས་ལ་ད་ད་ལྟ་འདི AstraZeneca འདི Oxford ཁོང་ཚོའི་གི Covishield འདི་གི་བརྒྱ་ཆ་བདུན་ཅུ་གཡས་གཡོན་གྱི་ད་ད་ཅིག་ད་ན་ཚ་འགོག་ཐབས་བྱེད་ཀྱི་ནུས་པ་ཞིག་ཐོན་ཡོང་གི་འདུག་ཨ་ནི་ད་ད Bharat Biotech Covaxin གི་ངེད་ཅག་ཁ་སང་ཉི་མ་ཁ་ཤས་ཤིག་སྔོན་ལ་ཡ།

ཡང་ད་ལྟ་འདི་ང་ཚོའི་གི་ལས་ཀའི་ངོ་བོ་ཁོ་རང་བྱས་རྗེས་ད་འདི་ཉེན་ཁ་ཆེན་པོ་ཅིག་ཆགས་འདུག་ག་ཚོད་ད་ང་ཚོ་ཕྱི་ལོགས་ནས་རེ་ཅིག་ནད་པ་འགྲམ་དང་ཆམ་པའི་ནད་པ་ད་འདི་ཚོ་ཅིག་མང་པོ་ལྟ་དགོས་དུས་ང་ཚོ་སྤྱི་བཏང་ནས་ད་ཅིག་ལས་ཀའི་ངོ་བོ་ཐོག་ནས་ཉེན་ཁ་ཆེ་ཡ་ཡོད་ཙང་ད་འདི་ཁབ་རྒྱག་ཡ་དེ་གལ་ཆེན་པོ་ཡིན་པ་ང་རང་ཚོ་སྔོན་མ་ནས་ཅིག་ཚོར་བསྡད་གི་ཡོད་ཡིན་དུས་ད་འདི་ཁབ་འདི་སྤྱི་བཏང་ཁོ་རང་རྒྱ་གར་རྒྱ་གར་ནང་ཁོ་རང་ལ་ད་དུས་དུས་ཁ་སང་ཕྱི་ཟླ་དང་པོའི་ཚེས

གནང་འདི་དྲི་བ་ཏན་ཏན་ཡག་པོ་ཞིག་འདུག་ད་ཟམ་ད་འདི་རེད་སྔོན་འགོག་ཁབ་བརྒྱབ་ཚར་བ་འདྲ་ཅིག་ཡིན་ནའི་གེ་ཀང་སྔོན་འགོག་ཁབ་བརྒྱབ་ཡ་འདི་གི་ད་འདི་ན་ཚ་ན་བ་འདྲ་ཅིག་ནས་སྡུག་ཅག་ཞུ་སྨན་ཁང་ལྷག་ཡ་ད་དེ་གྲོངས་རྐྱེན་ཡ་གི་འདི་ཉེན་ཁ་འདི་གང་ལ་གང་འཚམ་ཉུང་རུ་བཏང་གི་འདུག་ཡིན་པ་ཡིན་ནའི་གེ་ད་ན་ཚ་འདི་ཁ་ཤས་ལ་ཡ་སྔོན་འགོག་ཁབ་བརྒྱབ་ཚར་བ་འདྲ་ཅིག་ཡིན་ནའི་གེ་སོ་སོ་ལ་ན་ཚ་འདི་ལ་ཡ་ལངས་མ་ཐུབ་ནའི་གེ་ཡང་འདི་ཞེས་པ་སོ་སོའི་གཡས་གཡོན་ལ་ཡ་ཅིག་ད་གཟུགས་པོ་ཅིག་ཡོད་འདུག་ཞན་པ་འདི་འདྲ་ཡོད་ན་འདི་ལ་ཡ་འགོས་ཡ་ཉེན་ཁ་ཡོད་ཙང།

བརྟག་དཔྱད་བྱས་པ་འདྲ་ཅིག་ཡིན་ན་ཡང་སོ་སོའི་ནང་མི་རེད་ད་ག་ནང་བཞིན་གྱི་སོ་སོའི་གི་གྲོང་པ་རེད་འདི་ནང་ལོགས་ཡ་ན་ཚ་འདི་མ་ཁྱབ་ཡ་གི་དགེ་མཚན་ཡོད་དུས་བརྟག་དཔྱད་དེ་ཅིག་སོ་སོ་དོགས་པ་ཡོད་པ་དང་བརྟག་དཔྱད་དེ་ཏོག་དབྱིབས་ན་ཚ་གི་བརྟག་དཔྱད་བྱས་ཐུབ་ན་ཡག་པོ་འདུག་ཨ་ནི་ཡིན་ད་ད་འདི་ཆ་ལ་ཡ་ལོ་དགུང་ལོ་དྲུག་ཅུ་ཡ་འདབ་རེད་ད་ག་ནང་བཞིན་ལོ་བཞི་བཅུ་ཞེ་ལྔ་དང་དྲུག་ཅུ་བར་ལ་བྱས་འདི་མཉམ་དུ་ན་ཚ་རིགས་ཁ་ཤས་ཤིག་ཡོད་པ་འདི་ཚོ་ལ་ཡ

ཐུགས་རྗེ་ཆེ་ཞུ་གི་ཡིན་ཨེམ་ཆི་ལགས་ད་ག་ཡིན། ཟེར་བཟོ་ནོར་བཟང་ལགས་ཐུགས་རྗེ་ཆེ།